དྲ་ཐོག་དངུལ་ཁང་ལས་དོན་དེ་བདེ་འཇགས་དང་ཉེན་སྲུང་གང་འདྲ་ཡོད་མེད་སེམས་ཁྲལ་བྱེད་ཀྱི་ཡོད་པ་རེད་འོན་ཀྱང་ཏོག་དབྱིབས་ནད་དུག་གི་དཀའ་ངལ་འོག་ནང་ལ་བསྡད་ནས་དྲ་ཐོག་དངུལ་ཁང་ལས་དོན་བྱེད་པ་ནི། རིན་ཐང་ལྡན་པ་ཞིག་དང། གློག་ཆས་ཀྱི་ལམ་ནས་དངུལ་འབོར་སྟངས་འཛིན་དེ་ནི་གཏན་དུ་གལ་ཆེ་ཤོས་དེ་ཆགས་ཡོད། ད་ལྟའི་ཆར་ཨོ་སི་ཁྲུ་ལི་ཡའི་ནང་དྲ་ཐོག་དངུལ་ཁང་ལས་དོན་གང་འདྲ་བྱེད་དགོས་མིན་སྐོར་དྲ་ལམ་ནས་གཞོགས་འདེགས་གསར་པ་ཞིག་འགོ་འཛུགས་བྱས་ཡོད་པ་དང་དེའི་དམིགས་ཡུལ་ནི་རྒན་རྒོན་ཚོར་དངུལ་ཁང་ལས་དོན་གྱི་བརྒྱུད་རིམ་སྟབས་བདེ་ཡོང་ཆེད་དུ་ཡིན་པ་རེད། དེ་བཞིན་དྲ་ལམ་བེད་སྤྱོད་ཀྱིས་ཨོ་སི་ཁྲུ་ལི་ཡའི་ནང་རྒན་རྒོན་ཚོ་ཡི་མི་ཚེ་ཡང་འགྱུར་བ་ཐེབས་ཀྱི་ཡོད། ལོ་ངོ་བརྒྱད་གོང་ཨོ་སི་ཁྲུ་ལི་ཡ་ཡི་ནུབ་ཕྱོགས་མངའ་སྡེའི་ཝེས་ཀྲན་ཨོ་སི་ཁྲུ་ལི་ཡའི་ནང་རྒན་འཁོགས་ཤི་ན་ཨའེ་ཝེར་ཏི་ལགས་ཀྱིས་ཁོ་མོ་ལ་ཨའེ་པེ་ཌི་ཞིག་རག་སྐབས་ཁོ་མོས་དྲ་ལམ་ནས་འབྲི་ཀློག་ཆེད་དུ་ཚོགས་པ་ཞིག་བཟོས་ཡོད་འོན་ཀྱང་ཐོག་མར་ཁོ་མོས།

ང་དང་ང་ཡི་གྲོགས་མོ་གཉིས་ཀྱིས་གང་ཡང་ཤེས་ཀྱི་མེད། ངས་ཁོ་མོ་ལ་ང་དང་མཉམ་དུ་དྲ་ཐོག་ནས་ཚོགས་པ་ཞིག་འཛུགས་རྒྱུ་ཡིན་མིན་དྲིས་པས་ང་དང་ང་ཡི་གྲོགས་མོ་གཉིས་ཀྱིས་གང་ཡང་ཤེས་ཀྱི་མེད་ཀྱང་དེ་ནི་ལམ་ལྷོང་བྱུང་བ་དང་བསམ་ཚུལ་དེས་མི་མང་པོ་ཞིག་གིས་ཨེ་ཕེ་ཀྲི་བེད་སྤྱོད་ཀྱིས་དྲ་ཐོག་ཏུ་ཡོང་བར་ཕན་ཐོགས་ཆེན་པོ་ཆགས་ཡོད་པ་རེད་ཅེས་འགྲེལ་བརྗོད་གནང་སོང། ཏོག་དབྱིབས་ནད་དུག་གིས་མི་རྣམས་བཙན་ཤེད་ཀྱིས་ཁྱིམ་ནང་བཀག་འགོག་བྱས་པའི་རྐྱེན་གྱིས། ཉེ་བའི་ཟླ་བ་ཁ་ཤས་ནང་དྲ་ཐོག་ཚོགས་པ་དེའི་ནང

དངུལ་གཏོང་ལེན་སོགས་དངུལ་ཁང་གི་ལས་དོན་གཉེར་བ་རིན་པ་སྤྲད་པ་གྲོགས་པོ་གྲོགས་མོ་དང་ཁ་བརྡ་སོགས་བྱེད་ཀྱི་ཡོད་ཁོང་ཚོ་ལ་དགོས་མཁོ་ཞིག་ཡོད་དུས་ཁ་པར་བཏང་བ་དང་དེ་བཞིན་སྨན་པ་འབྲེལ་གཏུག་སོགས་བྱེད་ཀྱི་ཡོད་རྒན་འཁོགས་རྣམས་ལ་ཁ་པར་དང་ཨེ་པེད་ཀྱི་བེད་སྤྱོད་བྱེད་སྟངས་ཀྱི་ལག་རྩལ་སློབ་པ་ནི་ཁོང་ཚོ་ཡི་མི་ཚེར་འགྱུར་བ་ཆེན་པོ་ཞིག་འགྲོ་གི་ཡོད་པས་མ་ཚད་གལ་སྲིད་ཏོག་དབྱིབས་ནད་དུག་གིས་སླར་ཡང་དཀའ་ངལ་འཕྲད་པ་ཡིན་ན་གློག་ཆས་དེ་དག་བེད་སྤྱོད་གཏོང་ཤེས་རྒྱུ་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་ཡོད། ད་ལྟའི་ཆར་ཨོ་སི་ཀྲི་ལི་ཡའི་ནང་ལོ་ན་རྒན་པ་སུམ་ཆ་གཉིས་ཙམ་གྱིས

ངས་རྒྱུན་དུ་ནས་དངུལ་མང་པོ་དེ་འདྲ་འཇོག་གི་མེད། རྗེས་སུ་མི་ཞིག་གིས་ང་ཡི་དངུལ་ཁང་ཁ་བྱང་ནང་ནས། ཌོ་ལར་བདུན་བརྒྱ་ལྔ་ཅུ་བེད་སྤྱོད་བཏང་ཚར་འདུག་ཁྱེད་རང་གིས་ཧ་ཅང་གཟབ་གཟབ་བྱེད་དགོས་ཀྱི་འདུག་ཁོང་ཚོས་རྟག་པར་དངུལ་རྐུ་ཐབས་བྱེད་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་ཡོད། ལོ་ན་རྒན་པ་ཚོའི་དྲ་ཐོག་ནས་དངུལ་ཁང་ལས་དོན་གཉེར་རྒྱུ་དེ་ཚོའི་མང་ལས་ཆེད། Australia གཞུང་གི། eSafety Commissioner། ཞེས་དྲ་ལམ་བདེ་འཇགས་ལས་ཁུངས་ཀྱིས་དྲ་ལམ་ནས་གཞོགས་འདེགས་ཞིག་སྒོ་ཕྱེས་ཡོད། Julia Inman Grant ནས

མ་ཚད་དེ་ཚོས་ཁ་པར་བཏང་ནས་གནས་ཚུལ་དེ་ཚོ་རག་ཐབས་བྱེད་ཀྱི་ཡོད་སྐོར་འགྲེལ་བརྗོད་གནང་ཡོད། དྲ་ལམ་ནས་སོ་སོ་ཡི་དངུལ་ཁང་གི་ལས་དོན་བྱེད་ཕྱོགས་སྐོར་སྐད་ཡིག་མ་འདྲ་བ་བརྒྱད་ཙམ་གྱི་ནང་འགྲེལ་བརྗོད་བྱས་ཡོད་པ་དང། ལས་འཆར་དེའི་ནང། དྲ་ལམ་ནས་དངུལ་ཁང་གི་ལས་དོན་བྱེད་སྟངས་དང། ལྷག་པར་དུ་ཨོ་སི་ཁྲུ་ལི་ཡའི་ནང་རྒན་འཁོགས་ཚོས། དྲ་ལམ་ནས་སོ་སོ་ཡི་དངུལ་ཁང་གི་ལས་དོན་བྱེད་ཕྱོགས་ལག་རྩལ་དང། གདེང་ཚོད་ཡར་རྒྱས་བཅས་ཀྱི་ཆེད་དུ་ཡིན་འདུག་ཇུ་ལི་ཡ་ཨི་མི་གྷ་རན་ཏི་ལགས་ཀྱིས།